ཁོའི་སྟེང་དུ་བརྡ་སྦྱར་ཡའི་སྐོར་ལ་བརྡ་སྦྱར་ཡའི་ཡུལ་བོ་སྐོར་ལ་ག་རེ་བཞག་གོ་ཟེར་ན་ཁོའི་སྟེང་དུ་བུམ་པ་རྟོགས་མཁན་གྱི་བློ་ཅིག་ཡོང་ཨ་རོགས་ཁོས་བུམ་པ་རྟོགས་པའི་བློ་དེ་གི་ཡུལ་བོ་ལ་ག་རེ་སླེབས་སོང་ཞེན་ཡུལ་ཁོ་ན་བུམ་པ་མ་ཡིན་པ་ལས་ལོག་པ་དེ་སླེབས་ཡོང་གོ་ཨ་རོགས་བུམ་པ་མ་ཡིན་པ་ལས་ལོག་པ་བོ་བརྡ་སྦྱར་ཡའི་ཡུལ་བོ་རེད། རེད། ད་བརྡ་སྦྱར་ཡའི་ཆོས་ཟེར་ན་ཁོ་ཡིན་པའི་རྒྱུ་མཚན་བཤད་དགོས་ཡིན་པའི་རྒྱུ་མཚན་བཤད་ན་ལྟོ་ལྡིར་ཡོད་ཚུལ་འདི་འདྲ་བ་ཡིན་པ་ལབ་ཡོང་དུས་ཙ་ན་བརྡ་སྦྱར་ཡའི་ཆོས་ཟེར་བརྡ་སྦྱར་ཡའི་གཞི་བརྡ་སྦྱར་ཡའི་ཡུལ་བརྡ་སྦྱར་ཡའི་ཆོས་ཟེར་ནས་འོ་འདུག་སེ་གསུམ་ཡོང་གི་འདུག་ཨ་ད་དེ་ཚང་མ་བརྡ་ཡུལ་ག་དུ་སླེབས་ཡོང་གི་རེད་བསམ་བློ་གཅིག་པ་རང་རེད་དོས་ད་ག་ར་ལབ་དགོས་ཨ་རེད།

དེར་རང་ལུགས་ལ་རྟོག་པས་གང་འཇུག་པ་དེ་ལ་སྒྲ་ག་རེ་ངོ། དངོས་པོའི་དབང་གིས་འཇུག་པ་མ་ཡིན་པར་བརྡ་ཡི་དབང་གིས་འཇུག་པ་ཡིན་ཙང་དངོས་པོའི་གནས་ཚོད་དང་མཐུན་པར་འཇུག་དགོས་པ་མེད་པ་ཡིན་ཙང། དཔེར་ན། བུམ་པའི་མི་རྟག་པ་ཞེས་པའི་ཚིག་དེ་ལ་བརྟེན་ནས་ཁོ་བུམ་པའི་མི་རྟག་པ་ཡིན་པ་ཧ་གོ་མཁན་གྱི་རྟོག་པ་ཅིག་ཨ་ཡོད། དེ་གིས་བུམ་པ་དང་མི་རྟག་པ་གཉིས་པོ་དེ་རྫས་ཐ་དད་ལྟ་བུ་ཞིག་རྟོག་པ་དེ་ལ་སྣང་གི་ཨ་རེ་ཡང་མ་རེད། སྣང་གི་ཨ་རེ་དེ་དངོས་པོའི་གནས་ཚོད་ལ་རྫས་ཐ་དད་མ་རེད་བ། མ་ཡིན་ཙང་རྟོག་པས་གང་བཞག་པ་ཁོ་རང་ལ་ཏག་ཏག་དངོས་པོའི་གནས་ཚོད་ལ་མཐུན་གྱི་མེད་པ་ཡིན་ཙང་ལུགས་དེ་ལ།